ཤེ་རི་ཝུའུ་ལགས་ནི། ཕྱི་ལོ་ཉིས་སྟོང་བཅུ་དྲུག་ལོར་མཐོ་སློབ་འགྲིམ་ཆེད་ཨོ་སྟྲེ་ལི་ཡར་སླེབས་ཡིན་པ་དང། ཁོང་གིས Masters in Information Systems མཇུག་བསྒྲིལ་རྗེས། དེར་ལས་ཀའི་ཉམས་མྱོང་བསགས་ནས་མཐར། གཏན་འཇགས་ལས་སྦྱོང་ཐོན་མཁན་གྱི་མཐོང་མཆན་རག་པར་སྙན་ཞུ་རྒྱག་ཡོད་འདུག་ཁོ་མོས་གསུངས་དོན། I'm originally from China and I། ང་རང་རྒྱ་ནག་ནས་ཡིན་པས། ཆུང་དུས་ནས་བཟུང་སོ་སོའི་ལུང་པའི་ནང་འགྲོ་སྟངས་འགྲོ་ལུགས་ལ་དགའ་པོ་མེད་པ་དང་ག་དུས་ཡིན་ན་ཡང་དམངས་གཙོའི་རྒྱལ་ཁབ་ཞིག་ལ་སྤོ་འདོད་ཡོད། དེར་བརྟེན་ང་རང་མཐོ་སློབ་འཚོལ་སྐབས་སློབ་སྦྱོང་ཚར་རྗེས་གཏན་འཇགས་སྡོད་མི་ཆགས་ཐུབ་པ་ཡོད་སའི་རྒྱལ་ཁབ་ཁག་ལ་དམིགས་པ་ཡིན། དེ་ཡང། ལག་རྩལ་ཅན་གྱི་གཞིས་སྤོ་བའི་མཐོང་མཆན་འོག་རིམ་པ་སྡེ་ཚན། གཅིག་བརྒྱད་དགུ་དང་གཅིག་དགུ་ཀླད་ཀོར། དེ་བཞིན་བཞི་དགུ་གཅིག་གསུམ་ནི་སྐར་མ་བརྩི་དགོས་པའི་མཐོང་མཆན་ལག་འཁྱེར་ཡིན་པ་དང་མཐོང་མཆན་དེ་དག་རག་པར་གཞིས་སྤོ་བར་ཉུང་མཐར་སྐར་མ་དྲུག་ཅུ་རེ་ལྔ་ཐོབ་དགོས་པ་ཡིན་འདུག་དེ་ཡང་གཞིས་སྤོ་བའི་ལོ་དང་ལས་ཀའི་ཉམས་མྱོང། དབྱིན་ཡིག་གནས་ཚད་བཟའ་ཟླའི་གནས་སྟངས་སོགས་ལ་གཞིགས་ནས་སྐར་མ་ཐོབ་ཀྱི་ཡོད་འདུག

མཐོང་མཆན་ཨང་གཅིག་བརྒྱད་དགུ་ཆེད་སྙན་ཞུ་རྒྱག་ཐུབ་པར་ཁྱེད་ལ་སྐར་མ་དྲུག་ཅུ་རེ་ལྔ་ལས་མང་བ་དགོས་པ་དང་སྐར་མ་ག་ཚོད་མཐོ་བ་ཡོད་ན་ཡག་པ་ཡོད། ལྷག་པར་དུ། དགོས་མཁོ་ཆེ་ཤོས་ཡོད་པའི་ལས་རིགས་དཔེར་ན། རྩིས་དང། IT། དེ་བཞིན Engineering ལྟ་བུར་སྐར་མ་ཚད་མཐོ་པོ་དགོས་པ་ཡིན། སྤྱིར་སྙན་ཞུ་འབུལ་མི་གཞིས་སྤོ་བར་དགོས་ཡོད་ཀྱི་སྐར་མ་ཐོབ་ཆེད་དབྱིན་ཡིག་ཚད་ལྡན་དགོས་པ་དང NAATI བརྒྱུད་རང་ཉིད་ཀྱི་སྐད་རིགས་ཚད་ལྡན་ཤེས་པའི་དཔང་ཡིག་ལག་འཁྱེར་དགོས། རང་ཉིད་ལ་ཆ་རྐྱེན་ཚང་ཡོད་ན་ནང་སྲིད་ལྷན་ཁང་ལ་རང་ཉིད་ཀྱི་མཐོང་མཆན་དེར་འདོད་པ་ཡོད་པའི་སྙན་ཞུ་ཞིག་དྲ་ཐོག་ནས་རྒྱག་དགོས་པ་དང། དེ་རྗེས་ལྷན་ཁང་གི་ངོས་ནས་ཁྱེད་ལ་སྙན་ཞུ་དངོས་གཞི་རྒྱག་པར་མགྲོན་བརྡ་གཏང་དགོས་ཀྱི་ཡོད་འདུག་ཌེ་སི་རིས་ཏྲོ་བྷ་ལགས་ནི། Ascent Migration། ཞེས་པའི་འགན་འཛིན་དང་ཁྲིམས་རྩོད་པ་ཞིག་ཡིན་འདུག་ཁོང་གིས་སྙན་ཞུ་འབུལ་མི་སུ་ཞིག་ལ་སྐར་མ་མང་བ་ཡོད་ཚེ་དངོས་སུ་མགྲོན་བརྡ་བཏང་བའི་གོ་སྐབས་ཆེ་བ་ཡོད་ཅེས་ཁོང་གིས་གསུངས་དོན།
What is really interesting about the? དང་ཐོག་སྙན་ཞུ་འབུལ་མི་ཡོངས་ཀྱིས་སོ་སོའི་དབྱིན་ཡིག་གི་གནས་ཚད་རྒྱུགས་དང། རང་ཉིད་ཀྱི་སྐད་ཡིག་གི་རྒྱུགས་སྤྲོད་བྱས་ནས་སྐར་མ་གང་མང་བསགས་པའི་ཐོག་རང་ཉིད་ལ་དབྱིངས་ཡོད་ཅེས་པའི་སྙན་ཞུ་ཞིག་འབུལ་དགོས་པ་ཡིན། དེ་ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་ལོའི་སྤྱི་ཟླ་གསུམ་པ་ནས་བཟུང་ཏོག་དབྱིབས་ནད་ཀྱི་རྐྱེན་པས་ཨོ་སི་ཀྲི་ལི་ཡའི་གཞུང་གིས་གཞིས་སྤོའི་ལས་གཞིའི་འོག་དགོས་མཁོ་ཆེ་བའི་ལས་རིགས་ཁག་ཐོ་འགོད་བྱས་ཡོད་པ་རྣམས་ནི་འཕྲོད་བསྟེན་འབྲེལ་ཡོད་ཀྱི་ལས་བྱེད་པ་དང་ཨིན་ཇི་ནེར་དེ་བཞིན་སྨན་ཞབས་པ་སོགས་ཡིན་འདུག་ཨེ་ལེག་སི་པེ་ཏྲོ་ཀོས་ལགས་ཀྱིས་ཏོག་དབྱིབས་ནད་ཡམས་ཀྱི་རྐྱེན་པས་ཨོ་སི་ཀྲི་ལི་ཡར་གཞིས་སྤོ་ཡོང་མཁན་ཧ་ཅང་ཉུང་དུ་ཕྱིན་ཡོད་ཅེས་ཁོང་གིས་གསུངས་དོན། In short, it's been a massive change, ང་རང་ད་བར་ལས་ཀ་བྱས་པ་ནས་བཟུང་འགྱུར་བ་ཆེ་ཤོས་ཚོར་སོང། ནད་ཡམས་ཀྱི་རྐྱེན་པས་རྒྱལ་སྤྱིའི་ཡུལ་སྐོར་བ་བཀག་སྡོམ་བྱས་པར་བརྟེན་ལོ་ལྟར་གཞིས་སྤོ་བ་གྲངས་ཚད་གཏན་འབེབས་བྱས་པ་དེ་ལེན་མི་ཐུབ་པ་ཡིན། དེ་ཡང། མངའ་སྡེ་དང། Territory། སོ་སོར་ཐོངས་མཆན་ཨང་གཅིག་དགུ་ཀླད་ཀོར་དང་བཞི་དགུ་གཅིག་ཐོབ་པར་དམིགས་བསལ་གྱི་ཆ་རྐྱེན་བཟོས་ཆོག་པ་ཡིན་འདུག། བྷར་སིན་ལི་ལ་ནི་ཕྱི་ལོ་ཉིས་སྟོང་བཅུ་བཞི་ལོར་རྒྱལ་སྤྱིའི་སློབ་ཕྲུག་གི་ཐོངས་མཆན་ཐོག་སླེབས་ཡོད་པ་དང། ཁོང་གིས་ད་བར་རང་ཉིད་གཏན་འཇགས་སྡོད་མི་ཆགས་པར་ཐབས་ཤེས་ཐེངས་འགའ་ཤས་བྱས་ཡོད་ཀྱང་ལམ་ལྷོང་བྱུང་མེད་འདུག་མཐར་ཁོང Perth ནས Melbourne ལ་གནས་སྤོ་བ་དང་ཐོངས་མཆན་ཨང་གཅིག་དགུ་ཀླད་ཀོར་ཆེད་མགྲོན་བརྡ་བཏང་ཡོད་འདུག་ཁོང་གིས་གསུངས་དོན།
So I was I was trying to get one eighty nine for about ང་རང་ཐོག་མར་ལོ་གཅིག་དང་ཕྱེད་ཀ་ཙམ་ཐོངས་མཆན་ཨང་གཅིག་བརྒྱད་དགུ་རག་ཐབས་བྱས་ཡིན། དེའི་སྐབས་སྒྲིག་ཁྲིམས་ལ་འགྱུར་བ་མང་པོ་ཐེབས་པ་མ་ཟད་ང་རང་ལམ་ལྷོང་མ་བྱུང། དེར་བརྟེན་ངས་རོགས་པ་འགའ་ཤས་ལས་ལམ་སྟོན་བླངས་ནས་མཐར Victoria ལ་གནས་སྤོ་བ་ཡིན། དེར་ངས་ཐོངས་མཆན་ཨང་གཅིག་དགུ་ཀླད་ཀོར་རག་ཐབས་བྱས་པ་བཞིན་ལམ་ལྷོང་བྱུང་སོང། Dessie Hristova ལགས་ཀྱིས་སྙན་ཞུ་འབུལ་མི་ཚོས་མངའ་སྡེ་སོ་སོས་གཏན་འབེབས་བྱས་པའི་ཆ་རྐྱེན་རྣམས་ཚང་བ་བྱས་ན་རང་ཉིད་ལ་སྐར་མ་ཚད་མཐོ་རག་པ་དང་མཐར་མགྲོན་བརྡ་ཐོབ་ངེས་རེད་ཅེས་ཁོང་གིས་གསུངས་དོན།
The federal government has given limited spots. དམིགས་བསལ་གྱིས་ལོ་དེར་དབུས་གཞུང་གིས་མངའ་སྡེ་སོ་སོའི་གཞུང་ལ་གཞིས་སྤོའི་ཐོངས་མཆན་གྱི་ས་མིག་སྤྲད་ཡོད། མ་ཟད་མངའ་སྡེ་སོ་སོའི་ངོས་ནས་དགོས་མཁོ་ལ་གཞིགས་ནས་ཆ་རྐྱེན་མི་འདྲ་བ་དང་གདམ་སྒྲུག་བྱེད་སྟངས་མི་འདྲ་བ་ཡོད། དེ་མིན་ཁྱེད་ཀྱིས་ལས་མི་མགྲོན་འབོད་ལས་གཞི་བརྒྱུད་ཐོངས་མཆན་ཨང་གཅིག་བརྒྱད་དྲུག་ཞུས་ནས་གཏན་འཇགས་སྡོད་མི་ཆགས་ཐུབ་པ་ཡོད། འོན་ཀྱང། ཐོངས་མཆན་དེར་སྙན་ཞུ་འབུལ་ཆེད་ཁྱེད་ལ་ཚོང་ལས་ཀྱི་སྦྱིན་བདག་ཞིག་གིས་མགྲོན་འབོད་བྱེད་དགོས་པ་ཡིན། Migration Agent། Alex Petrakos། ལགས་ཀྱིས་ཐོངས་མཆན་དེ་རག་ཆེད་ཁྱེད་ལ་ལས་ཀའི་ཉམས་མྱོང་ལོ་གསུམ་ཙམ་དགོས་ཡོད་པ་དང།

ལོ་ཉི་ཤུའི་ནང་ཚུད་ལ་འཕྲལ་སེལ་ཐོངས་མཆན་ཐོག་དེར་ཡོང་མཁན་ཇེ་མང་དུ་ཕྱིན་ཡོད་འདུག། It is not a secret that the རྒྱལ་ཁབ་ཀྱི immigrant།
གཞིས་སྤོའི་སྲིད་ཇུས་ནི་ཆབ་སྲིད་དང་ཐད་ཀར་འབྲེལ་བ་ཡོད་པ་ཞིག་རེད། གཞིས་སྤོའི་སྲིད་ཇུས་དེ་ཡང་ཨོ་སྟྲེ་ལི་ཡའི་སྤྱི་ཚོགས་ཀྱི་དགོས་མཁོ་དང་དཔལ་འབྱོར་གྱི་གནས་སྟངས་དེ་བཞིན་ལོ་རེའི་རྩིས་ཞིབ་སྐབས་ཀྱི་གནས་སྟངས་སོགས་ལ་རག་ལུས་པ་ཡིན།

ལྷན་རྒྱས་ཀྱིས SBS བོད་སྐད་ལ་གསན་པར་བཀའ་དྲིན་ཆེ། ཁྱེད་རང་ཨོ་སི་ཀྲི་ལི་ཡའི་ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs dot com dot au slash tibetan དུ་གསན་རྒྱུ་ཡོད།